ཐེངས་འདིའི་ལེ་ཚན་ནང་བལ་ཡུལ་གྱི་སྲིད་བློན་པུ་ཤི་པ་ཀ་མཱལ་དཱ་ཧལ་ཏེ་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་པྲ་ཆཱན་རྒྱ་ནག་ལ་རྒྱལ་དོན་ལྟ་སྐོར་ལ་བསྐྱོད་དེ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་སྣེ་ལེན་གཟབ་རྒྱས་བྱེད་བཞིན་པའི་གནད་དོན་དང་འབྲེལ་རྒྱ་ནག་དང་བལ་ཡུལ་གཉིས་ཀྱི་འབྲེལ་བའི་རྒྱབ་ལྗོངས་དང། རྒྱལ་ཁབ་ཕྱོགས་གཉིས་སོ་སོའི་ཆབ་སྲིད་དང་དཔལ་འབྱོར་བཅས་པའི། འབྲེལ་བའི་གནད་འགག་སོགས་པ་ཁག་ཅིག་ངོ་སྤྲོད་ཞུ་རྒྱུ་ཡིན། བལ་ཡུལ་གྱི་སྲིད་བློན་པུ་ཤི་པ་ཀ་མཱལ་དཱ་ཧལ་ཏེ་ཡོངས་གྲགས་སུ་པྲ་ཆཱན་ནས་ཐོག་མར་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཀྱི་དབུ་ཁྲིད་རྣམ་པའི་ལྷན་ཚོགས་ལ་ཚོགས་ཞུགས་དང། ཨ་མི་རི་ཀའི་སྲིད་འཛིན Joe Biden གྱིས་འདེགས་འབུལ་ཞུས་པའི་གསོལ་སྟོན་རྒྱས་པོ་དེ་ཞུས་པའི་རྗེས་སྤྱི་ཚེས་ཉི་ཤུ་གསུམ་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཞི་ཅང་ཞིང་ཆེན་གྱི་རྒྱལ་ས Hangzhou གི་ནང་ཕེབས་ཐོན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་ཐུག་འཕྲད་བྱས་ཡོད་པ་དང། རྒྱ་ནག་གི་བལ་ཡུལ་ནང་ཡོད་པའི་གཞུང་ཚབ་པ་ཆན་ཟོང་གིས X སྤྱི་ཚོགས་བརྡ་འཕྲིན་གྱི་ཐོག་འགོ་ཁྲིད་གཉིས་ཀྱི་མཇལ་འཕྲད་སྐོར་གནས་ཚུལ་སྤེལ་བའི་ནང། ཞི་ཅིན་ཕིན་གྱིས་རྒྱ་ནག་དང་བལ་ཡུལ་གཉིས་ཀྱི་འབྲེལ་ལམ་དེ་གལ་འགངས་གང་ཆེ་ཞིག་འཛིན་གྱི་ཡོད་པ་དང་ཕྱོགས་གཉིས་ཀྱི་འབྲེལ་ལམ་མུ་མཐུད་རྒྱ་སྐྱེད་ཀྱི་སླད་དུ་རྒྱ་ནག་གིས་བལ་ཡུལ་གྱི་འཛུགས་སྐྲུན་ཡར་རྒྱས་ལ་རོགས་སྐྱོར་བྱ་རྒྱུར་གྲ་སྒྲིག་ཡོད་ལུགས་དང། ཡང་ཁོ་པས་བལ་ཡུལ་ངོས་ནས་སྲིད་འཛིན་ཞི་ཅིན་ཕིང་གིས་གསལ་སྟོན་དང་བརྩམས་པའི་ལས་འཆར་ཁག་ལ་རྒྱབ་སྐྱོར་གྱིས། རྒྱ་ནག་དང་མཉམ། རྒྱལ་སྤྱིའི། སྤྱི་ཚོགས་ཀྱི་འགྲོ་ལུགས་དྲང་བདེན་དང་ལུགས་མཐུན་གྱི་ཁ་ཕྱོགས་ལ་སྣེ་ཁྲིད་དང། འགྲོ་བ་སྤྱི་ལ་ཕན་པའི་ཐུན་མོང་གི་ཡར་རྒྱས་ལ་མཉམ་ལས་བྱ་རྒྱུ་ཡིན་པ་བཀོད་ཡོད་པ་རེད། བལ་ཡུལ་གྱི་སྲིད་བློན་པྲ་ཅན་གྱིས་གྲོང་ཁྱེར་ཧན་ཅའོ་ནང་གོ་སྒྲིག་ཞུས་པའི་ཨེ་ཤེ་ཡ་རྩེད་འགྲན་ཐེངས་བཅུ་དགུ་པ་འགོ་འཛུགས་ཀྱི་མཛད་སྒོར་ཚོགས་ཞུགས་བརྒྱུད་ཞི་ཅིན་ཕིང་དང་ཐུག་འཕྲད་ཀྱི་རྗེས་སུ་རྒྱལ་ས་པེ་ཅིང་ལ་བསྐྱོད་དེ། སྲིད་བློན་ལི་ཆང་དང་ཐུག་འཕྲད་ཀྱིས་གྲོས་མོལ་དང། དེའི་རྗེས་གྲོང་ཁྱེར་ཅང་ཅིང་ལ་བསྐྱོད་དེ་སོ་ནམ་ཚན་རིག་གི་སློབ་གཉེར་ཁང་ལ་རྟོག་ཞིབ་དང། དེའི་རྗེས་བོད་ལ་བསྐྱོད་དེ་བོད་ནང། འབྲེལ་ཡོད་རྒྱ་ནག་གཞུང་གི་དཔོན་རིགས་དང་ཐུག་འཕྲད་ཀྱིས་གྲོས་མོལ་བྱེད་ཀྱི་ཡོད་པ་རེད། ངས་དེ་རིང་གི Podcast དེའི་ནང་བལ་ཡུལ་གྱིས་རྒྱ་དཀར་ནག་གཉིས་ཀའི་ལྷན་འབྲེལ་བ་ཆ་སྙོམས་ཤིག་འཇོག་ཐབས་ཀྱི་འབད་བརྩོན་དང། ཡང་རྒྱ་ནག་གིས་བལ་ཡུལ་གྱི་ཐོག་ཤུགས་རྐྱེན་ཆེ་རུ་གཏོང་ཐབས་ཀྱི་དམིགས་ཡུལ། གཞན་ཡང་བོད་ཀྱི་གནད་དོན་དང་ཨ་མི་རི་ཀ་དང་རྒྱ་གར་གཉིས་ཀྱིས་བལ་ཡུལ་གྱི་ཐོག་ལྟ་སྟངས་ཀྱི་འཐབ་ཇུས་ཀྱི་གནད་འགག་བཅས་པ་གནད་དོན་ཁག་ཅིག་ངོ་སྤྲོད་ཞུ་རྒྱུ་ཡིན། དང་པོ་ཐོག་མར། དུས་ཀྱི་འཕོ་འགྱུར་དང་དབང་ཐང་གི་ཉམས་རྒུད་དང་འབྲེལ་བའི་གནད་དོན་ཞིག་ངོ་སྤྲོད་ཞུ་རྒྱུ་ཡིན། ངས་གོང་ལ་བལ་ཡུལ་གྱི་སྲིད་བློན་པུཤ་པ་ཀ་མཱལ་དཱ་ཧལ་ནས་རྒྱལ་ཚོགས་ཀྱི་ཚོགས་ཆེན་ལ་ཚོགས་བཅར་གྱི་རྗེས་སུ་རྒྱ་ནག་ལ་ཐོན་ཡོད་པ་ངོ་སྤྲོད་ཞུས་པ་ཡིན། ལོ་རྒྱུས་ལ་ཕྱི་མིག་ཞིག་བལྟས་པའི་སྐབས་དེ་སྔ་བལ་ཡུལ་གྱིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མིར་ཚོགས་ཞུགས་ཀྱི་སྐབས་སུ་སྙན་ཞུ་ཕུལ་བའི་ནང། རྒྱལ་ཁབ་གཞན་དང་ཕྱི་འབྲེལ་འབྲེལ་ལམ་ཡོད་པ་ངོ་སྤྲོད་དགོས་པའི་ཁོངས་སུ་བལ་ཡུལ་གཞུང་གིས་སྙན་ཞུའི་ཤོག་གྲངས་ཨང་ཀི་དགུ་པའི་ནང། བལ་ཡུལ་གྱིས། བལ་བོད་གཉིས་ཀྱི་བར་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་དྲུག་ལོར་བཞག་པའི་ཆིངས་ཡིག་དང། དེའི་ནང་བལ་ཡུལ་ངོས་ནས་བོད་དང་ཕྱི་འབྲེལ་འབྲེལ་ལམ་དམ་ཟབ་ཡོད་པའི་ཁྲོད་བོད་ཀྱི་རྒྱལ་ས་ལྷ་སར་གཞུང་ཚབ་ལས་ཁུངས་དང། རྒྱལ་རྩེ་དང་ཀུའུ་ཏི་སྐྱིད་གྲོང་བཅས་སུ་སྐུ་ཚབ་ལས་ཁུངས་ཡོད་པ་གསལ་སྟོན་བྱས་ཡོད་པ་རེད། གནད་དོན་དེ་ཚོ་ད་ལྟའང་ཡིག་ཆའི་ནང་གསལ་རྒྱུ་ཡོད་པ་རེད། འོན་ཀྱང་ད་ཆ་བལ་ཡུལ་གྱི་སྲིད་གཞུང་རིམ་པས་རྒྱ་ནག་གི་ནུས་ཤུགས་འོག་རྒྱ་ནག་གཅིག་ཅེས་པའི་སྲིད་ཇུས་དང་ལེན་གྱིས་སྐྱོད་བཞིན་ཡོད་པ་རེད། དེ་ནི་བོད་རྒྱལ་ཁབ་དེ་རང་དབང་རང་བཙན་གཙང་མའི་རྒྱལ་ཁབ་ཞིག་ཡིན་པའི་དཔང་རྟགས་དང་འབྲེལ་བའི་ལོ་རྒྱུས་ཀྱི་འབྱུང་བ་ཞིག་ངོ་སྤྲོད་ཞུས་པ་ཡིན། རྒྱ་ནག་གིས་བལ་ཡུལ་དང་མཉམ་འབྲེལ་ལམ་རྩ་ཆེར་འཛིན་ཏེ་བལ་ཡུལ་གྱི་ཐོག་རང་གི་ཤུགས་རྐྱེན་ཆེ་རུ་གཏོང་གང་ཐུབ་བརྩམས་པའི་གནད་འགག་དེ་ཡང། གཙོ་བོ་བོད་དང་བོད་དེ་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་རང་དབང་རང་བཙན་གཙང་མའི་རྒྱལ་ཁབ་ཞིག་ཡིན་པའི་དཔང་རྟགས་མཚོན་པའི་བོད་ཀྱི་རྩ་དོན་ནག་གསུབ་གཏོང་ཐབས་ཀྱི་སྲིད་བྱུས་དང་འབྲེལ་བ་ཆགས་ཀྱི་ཡོད་པ་རེད། སྔོན་ལ། བལ་ཡུལ་གྱི་སྲིད་བློན་རྒྱ་ནག་ལ་བསྐྱོད་དགོས་དོན་དང། བལ་ཡུལ་ཕྱོགས་ནས་རྒྱ་ནག་ལ་རེ་བ་ག་རེ་བརྒྱབ་ཀྱི་ཡོད་མེད་ཀྱི་སྐོར་རོབ་ཙམ་ཞིག་ངོ་སྤྲོད་ཞུ་རྒྱུ་ཡིན། གནད་དོན་དབྱེ་ཞིབ་པ་ཚོས་བལ་ཡུལ་གྱི་འབད་བརྩོན་དེ་གཙོ་བོ་རང་གི་ཕྱོགས་མཐའ་གཉིས་ལ་ཆགས་པའི་རྒྱ་གར་དང་རྒྱ་ནག་གཉིས་དང། འབྲེལ་ལམ་བཏང་སྙོམས་ཤིག་སྐྱོང་ཐབས་དང་རྒྱལ་ཁབ་ཕྱོགས་གཉིས་ཀ་ནས་བལ་ཡུལ་རྒྱལ་ཁབ་ཀྱི་དཔལ་འབྱོར་ཡར་རྒྱས་ལ་ཕན་པའི་འཛུགས་སྐྲུན་ལས་གཞིར་རོགས་སྐྱོར་དང། ཚོང་གི་འགྲོ་རྒྱུག་ཤུགས་ཆེ་ཡོང་བའི་ཐབས་ཤེས་ལ་བརྩོན་གྱི་ཡོད་པ་གསུང་གི་ཡོད་པ་རེད། བལ་ཡུལ་གྱི་སྲིད་བློན Pushpa Kamal Dahal ནི་མའོ་དམར་ཤོག་ཚོགས་པའི་འགོ་ཁྲིད་ཡིན་པས་ཆབ་སྲིད་བཅས་པ་དམར་པོ་གཅིག་པ་ཡིན་པའི་ལྟ་བའི་ཐོག་ནས་རྒྱ་ནག་ཕྱོགས་སུ་སེམས་ཐག་ཉེ་བ་ཞིག་ཡོད་ནའང། ཁོང་ནས་སྲིད་དབང་བཟུང་ཐུབ་པའི་རྒྱབ་རྟེན་དེ་བལ་ཡུལ་གྱི་ནེ་པ་ལི་ཀོང་རེ་སི་སྲིད་དོན་ཚོགས་པའི་རྒྱབ་སྐྱོར་ལ་བརྟེན་ནས་བྱུང་བར་སོང། ནེ་པ་ལི་ཀོང་རེ་སི་སྲིད་དོན་ཚོགས་པ་ནི། རྒྱ་གར་གྱི་ཕྱོགས་སུ་བློ་ཐག་ཉེ་བའི་འབྲེལ་ཐག་རིང་པོ་ཡོད་པར་སོང། ད་ལྟའི་གཞུང་འཛིན་གྱི་འབད་བརྩོན་དེས། རྒྱ་གར་དང་རྒྱ་ནག་ཕྱོགས་གཉིས་ཀའི་མཉམ་དུ་བཏང་སྙོམས་ཀྱི་འབྲེལ་བ་སྐྱོང་ཐབས་ཤིག་བརྩམ་བཞིན་ཡོད་པ་གསུང་གི་ཡོད་པ་དང། དེའི་ཕྱིར། བལ་ཡུལ་གྱི་སྲིད་བློན Dahal ཏེ་པྲ་ཅཱན་གྱིས་གཞུང་འཛིན་དབང་ཆ་བཟུང་འགོ་བཙུགས་པའི་ཕྱི་འབྲེལ་གྱི་ཕྱོགས་བསྐྱོད་དང་པོ་དེ་འདི་ལོའི་ཕྱི་ཟླ་ལྔ་པའི་ཟླ་མཇུག་དང། དྲུག་པའི་འགོ་སྟོད་གཉིས་ལ་རྒྱ་གར་ནང་གནང་ཡོད་པ་གསུང་གི་ཡོད་པ་རེད། དེའི་རྗེས་བལ་ཡུལ་གྱི་སྲིད་བློན་གྱི་ཕྱི་འབྲེལ་ཕྱོགས་བསྐྱོད་གཉིས་པ་དེ་ད་རིང་རྒྱ་ནག་ལ་ཕེབས་བཞིན་ཡོད་པ་དང་བལ་ཡུལ་སྲིད་བློན་གྱི་འབད་བརྩོན་གཙོ་བོ་དེ་བོད་དང་བལ་ཡུལ་གཉིས་ཀྱི་བར་ཚོང་ལམ་སྒོ་འབྱེད་ཀྱིས་ཚོང་འབྲེལ་གཞི་རྒྱ་ཆེ་རུ་གཏོང་ཐབས་ལ་ཤུགས་སྣོན་རྒྱག་རྒྱུ་དེ་ཡིན་པ་བལ་ཡུལ་གྱི་ཕྱི་འབྲེལ་སྲིད་ཇུས་མཁས་པ། རུ་པིག་སབ་ཀོ་ཏ་ཡིས་ཉི་ཧོང་གི་ནི་ཀི་ཨེ་ཤི་ཡ་ཞེས་པའི་གསར་ཤོག་ལ་གསུངས་ཡོད་པ་རེད། ད་འོ་ན་རྒྱ་ནག་གིས་བལ་ཡུལ་ནང་གི་རྩ་དོན་གཙོ་བོ་ག་རེ་རེད་ཅེས་བརྗོད་ན་དེ་ནི་གཙོ་བོ་བོད་དང། ཡང། རྒྱ་གར་དང་ཨ་མི་རི་ཀས་བལ་ཡུལ་གྱི་ས་ཁུལ་ནས་བོད་ནང་བོད་མིའི་རྩ་དོན་ལ་རྒྱབ་སྐྱོར་གྱིས་ལྷིང་འཇགས་མེད་པ་བཟོས་ཏེ་རྒྱ་ནག་གི་འཐབ་ཇུས་ལ་དཀའ་ངལ་བཟོ་ཡོང་བསམ་པའི་རྩ་དོན་དེ་ཡིན་པ་དང། རྒྱ་ནག་གིས་དེར་གདོང་ལེན་ཆེད་བལ་ཡུལ་ནང་རང་གི་མཐུན་གྲོགས་དམར་ཤོག་ཚོགས་པའི་འགོ་ཁྲིད་ཀེ་པི་ཤ་མ་ཨོ་ལི་འདྲ་བ་ཁག་བརྒྱུད་བལ་ཡུལ་ནང་བོད་མིའི་ཐོག་སྟངས་འཛིན་དང། ཡང་བལ་ཡུལ་མང་ཚོགས་ཀྱི་ཁྲོད་དུ་ཨ་མི་རི་ཀ་དང་རྒྱ་གར་བཅས་པས་བལ་ཡུལ་ནང་བརྩམས་པའི་ལས་འཆར་ཁག་གི་རྒྱབ་ལྗོངས་ལ་དོགས་པ་བསླངས་ཏེ་ལས་འཆར་ཁག་ལམ་ལྷོང་མ་ཐུབ་པ་བཟོ་གི་ཡོད་པ་གསུང་གི་ཡོད་པ་རེད། དེ་ཡང་གནད་དོན་དབྱེ་ཞིབ་པ་ཚོས་དེའི་དཔེ་མཚོན་གསལ་ཤོས་ཤིག་ནི་རྒྱ་ནག་གིས་བལ་བོད་གཉིས་ཀྱི་ས་མཚམས་ལ་དམ་དྲག་ཤུགས་ཆེ་རུ་བཏང་སྟེ་བོད་ནས་བལ་ཡུལ་བརྒྱུད་བོད་མི་རྒྱ་གར་ནང་བྲོས་བྱོལ་དུ་མི་ཐུབ་པ་བཟོས་པ་དང། ཡང་བལ་ཡུལ་གཞུང་ལ་ཆབ་སྲིད་ཀྱི་གནོན་ཤུགས་སྤྲད་དེ་བལ་ཡུལ་ནང་གནས་སྡོད་བཙན་བྱོལ་བོད་མིའི་ལས་འགུལ་ལ་དམ་དྲག་ཤུགས་ཆེ་བྱ་རུ་བཅུག་གི་ཡོད་པ་དང་ཕྱོགས་མཚུངས། དེ་བཞིན་ཨ་མི་རི་ཀའི་གཞུང་གིས་བལ་ཡུལ་ནང་བརྩམས་པའི Millennium Challenge དེ་སྟོང་ལོ་གསར་པའི་ལས་འཆར་ཞེས་པའི་ནང། ཨ་མི་རི་ཀའི་གཞུང་གིས་བལ་ཡུལ་ནང་དམངས་གཙོའི་གཞུང་འཛིན་ལམ་ལུགས་སྲ་བརྟན་དང། གཞན་ཡང། སྤྱི་ཚོགས་འཛུགས་སྐྲུན་ཡར་རྒྱས་ཀྱི་ཕན་བདེའི་ཆེད་རོགས་སྐྱོར་ཨ་སྒོར་ས་ཡ་ལྔ་བརྒྱ་གནང་བ་དེར་སྒྲོ་སྣ་ཚོགས་བཏགས་ཏེ་བརྒྱུད་ལམ་ཁག་ཅིག་དང་མང་ཚོགས་ཀྱི་ཁྲོད་རྣམ་རྟོག་གི་འཆར་སྣང་མང་པོ་སྤེལ་ཏེ་རྒྱབ་ནས་ངན་སྐུལ་གྱིས་ལས་དོན་ཚུལ་བཞིན་ལམ་ལྷོང་མ་བཏང་བར་འགོག་རྐྱེན་བཟོས་པ་དང། ཡང་རྒྱ་གར་གྱི་ཕྱོགས་སུ་གནད་དོན་ཐག་ཉེ་ཤོས་དེ་བལ་ཡུལ་ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་པ་ཇན་ཚོང་གིས་དཔེར་ན་སྤྱི་ཟླ་དགུ་པའི་ཚེས་དྲུག་གི་ཉིན་བལ་ཡུལ་གྱི་དར་རས་ཚོང་ལམ་གྱི་གྲོགས་པོ་ཞེས་པས་གོ་སྒྲིག་ཞུས་པའི་ལྷན་ཚོགས་ཤིག་ལ་གཏམ་བཤད་ཀྱི་ནང། བལ་ཡུལ་ལ་འཛུགས་སྐྲུན་ཡར་རྒྱས་གང་ལེགས་ཤིག་འགྲོ་རྒྱུའི་གོ་སྐབས་ཡོད་ཀྱང། སྟབས་མ་ལེགས་པ་ཞིག་ལ་ཁྱིམ་མཚེས་རྒྱ་གར་ལྟ་བུ་ཡོད་པ་འདི་ཡིས་འགོག་རྐྱེན་བཟོས་པའི་རྐྱེན་གྱིས། ཡར་རྒྱས་ཚུལ་བཞིན་ཐུབ་ཀྱི་མེད་ཚུལ་གཏམ་བཤད་བྱས་ཏེ། རྒྱ་གར་ལ་དེར་དགག་པ་དང་སྐྱོན་བརྗོད་ཤུགས་ཆེ་བྱ་དགོས་པ་ཞིག་གྱུར་ཡོད་པ་རེད། རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཨེ་ཤི་ཡ་སོ་སའི་ཏི་སྲིད་ཇུས་ཉམས་ཞིབ་བསྟི་གནས་ཁང་གི་ཉམས་ཞིབ་པ་རི་ཤི་གུབ་ཏཱ་གིས། འདས་པའི་ཉིན་ཤས་ནང་དཔྱད་རྩོམ་རིང་པོ་ཞིག་སྤེལ་བའི་ནང་རྒྱ་ནག་ལ་བལ་ཡུལ་གྱི་ཐད་བློ་འཚབ་བྱ་དགོས་པ་གཙོ་བོ་དེ་བོད་ཀྱི་གནད་དོན་དེ་ཡིན་པའི་ཐོག་ད་ཆ་རྒྱ་གར་དང་ཨ་མི་རི་ཀ་གཉིས་ཀྱི་བར་ཆབ་སྲིད་དང་དམག་དོན་སྲིད་ཇུས་ཀྱི་ལངས་ཕྱོགས་བཅས་པ་ཐག་ཉེ་རུ་འགྲོ་བཞིན་པའི་མཐུན་ཕྱོགས་ཀྱི་རྣམ་པ་ཇེ་གསལ་དུ་འགྲོ་གི་ཡོད་པ་དེར་བློ་འཚབ་ཤུགས་ཆེ་ཞིག་ཡོང་གི་ཡོད་པ་བཀོད་ཡོད་པ་རེད། ཆབ་སྲིད་གནད་དོན་དབྱེ་ཞིབ་པ་ཚོས་གསུངས་ན། ཨ་མི་རི་ཀའི་གཞུང་གིས་རྒྱ་དཀར་ནག་གཉིས་ཀྱི་བར་ས་མཚམས་ཀྱི་འཁོན་འཁྲུག་གི་ཐད་ལ་རྒྱ་གར་ལ་དཔུང་རོགས་ཀྱི་རྣམ་འགྱུར་མཚོན་དོན་དང། ཡང་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་ལ་རྒྱ་ནག་གི་རྒྱ་ཆེར་འགྲོ་བཞིན་པའི་སྟོབས་ཤུགས་ལ་གདོང་ལེན་བཅས་པའི་ཆེད། རྒྱ་ནག་གི་དཔལ་འབྱོར་དང་ཆབ་སྲིད་ཀྱི་ཤུགས་རྐྱེན་འོག་ཚུད་པའི་རྒྱལ་ཁབ་ཁག་རྒྱ་ནག་གི་རྒྱུད་གཅིག་དང་ལམ་གཅིག་ཅེས་པའི་དཔལ་འབྱོར་སྲིད་ཇུས་ཀྱི་བུ་ལོན་འོག་མ་ཚུད་པར་ཐོན་ཐུབ་ཐབས་ལ་ཕྱོགས་ཡོངས་ནས་རོགས་སྐྱོར་ལ་བརྩམས་ཀྱི་ཡོད་པ་དེའི་ཐད་ཨ་མི་རི་ཀས་བལ་ཡུལ་དེ་ཡང་མངའ་ཁུལ་གནད་འགག་ཆེན་པོ་ཞིག་ལ་འཛིན་ཏེ། འདས་པའི་ལོ་གཅིག་དང་ཟླ་བ་གསུམ་གྱི་དུས་ཡུན་ལ་ཨ་མི་རི་ཀའི་གཞུང་གི་ཆེས་མཐོའི་དཔོན་རིགས་རིམ་པ་ཞིག་ནས་བལ་ཡུལ་ནང་སྐོར་སྐྱོད་གནང་ཡོད་པ་དང། འདིའི་ཐད་རྒྱ་གར་གྱིས་ཨ་མི་རི་ཀ་དང་ཕན་ཚུན་མཐུན་ཕྱོགས་ཀྱི་བསམ་པའི་གི་ཐོག་ནས་རྣམ་རྟོག་དང་དགག་པ་བྱེད་ཀྱི་མེད་ཀྱང། རྒྱ་ནག་ལ་ཨ་མི་རི་ཀའི་དཔོན་རིགས་ཀྱིས་བལ་ཡུལ་ནང་ཡང་བསྐྱར་ཕྱོགས་བསྐྱོད་བྱེད་པའི་ལས་འཆར་དེ་རིགས་ལ་དམིགས་བསལ་གྱི་བློ་དོགས་ཤུགས་ཆེ་ཞིག་ཡོང་གི་ཡོད་པ་གསུང་གི་ཡོད་པ་རེད། གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་ད་དུས་ཚོད་རྐྱེན་པས་དེ་རིང་བལ་ཡུལ་གྱི་སྲིད་བློན Pushpa Kamal Dahal དེ Prachand རྒྱ་ནག་ལ་གཟིགས་སྐོར་གནང་བའི་གནས་ཚུལ་དང་འབྲེལ་བལ་ཡུལ་དང་རྒྱ་དཀར་ནག་གཉིས་ཀྱི་འབྲེལ་བའི་གནད་དོན་ལ་ལྷང་ཙམ་གླེང་བའི་ལེ་ཚན་དེའི་སྙན་སྒྲོན་ཞུ་མཚམས་དེ་ག་བཞག་གི་ཡིན་ཐེངས་འདིའི་ལེ་ཚན་འགོ་ཁྲིད་ཞུ་མཁན་ང་བློ་བཟང་ཡེ་ཤེས་ཡིན་གསན་མཁན་རྣམ་པ་ཚོས་ང་ཚོའི། Podcast། གི་ལེ་ཚན་འདི་གསན་གནང་བར་ཐུགས་རྗེ་ཆེ། ང་ཚོའི་ལེ་ཚན་གཞན་པ་རྣམས་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།